དུས་རབས་འདི་དང་ལྷག་པར་དུ་གྲོང་ཁྱེར་ཆེན་པོ་ཁག་གི་ནང་འཚོ་བ་རོལ་མཁན་གྱི་ཕ་མ་ཚོས་རང་གི་ཕྲུ་གུ་ལ་ལྟ་སྐྱོང་བྱེད་མཁན་གྱི་ལས་བྱེད་གཞན་འཇོག་བཞིན་པ་ལྟར་ཕྲུ་གུ་ལྟ་སྐྱོང་གི་ལས་ཀ་བྱེད་མཁན་གྱི་ཁྲོད་དུ་བུད་མེད་ཀྱིས་བརྒྱ་ཆ་མང་ཤོས་ཟིན་གྱི་ཡོད་པ་རེད། འཛམ་གླིང་གི་གྲོང་ཁྱེར་ཆེ་ཁག་ཏུ་བྲེལ་ཟིང་དང་ལས་རིགས་ཧ་ཅང་མང་བ་གི་མི་རྣམས་འཚོ་གནས་བྱེད་བཞིན་པ་ལྟར་ཕྲུ་གུ་ལྟ་སྐྱོང་གི་ལས་གནས་འདི་མང་པོ་ཡོད་པ་དང་ཕྲུ་གུ་ལྟ་སྐྱོང་བྱེད་པའི་ལས་ཀ་འཚོལ་མཁན་ཡང་ཧ་ཅང་མང་པོ་ཡོད་པ་རེད་ཨ་མི་རི་ཀ་གི་གསར་ཤོག་ཁག་ཏུ་ཐོན་པའི་རྩོམ་ཡིག་དང་སྤྱི་ཚོགས་དཔྱད་བརྗོད་ཁག་གི་ནང་དུ་བོད་པའི་བུད་མེད་ཕྲུ་གུ་ལྟ་སྐྱོང་བྱེད་མཁན་ཚོ་ལ་བསྟོད་བསྔགས་དང་མིག་དཔེ་བཟང་པོ་ཞིག་སྟོན་ཐུབ་ཀྱི་ཡོད་པར་སྡོམ་ཚིག་རྒྱག་གི་ཡོད་པ་རེད། ཨ་རིའི་གྲོང་ཁྱེར་ནིའུ་ཡོག་ལྟ་བུར་མཚོན་ན་ད་འཛམ་གླིང་གི་ཆོས་ལུགས་དང་རིག་གཞུང་ཤ་མདོག་སོགས་སྣ་ཚོགས་ཀྱིས་གྲུབ་པའི་ཕྱི་མི་གནས་སྤོར་བ་མང་བའི་འཛམ་གླིང་གི་གྲོང་ཁྱེར་ཆེ་ཁག་ཞིག་ཡིན་པ་དང་འདི་རུ་བོད་ཀྱི་བུད་མེད་ཚོའི་ཁྲོད་དུ་ཡིན་ན་ཡང་ཕྲུ་གུར་ལྟ་སྐྱོང་གི་ལས་ཀ་བྱེད་མཁན་མང་པོ་ཡོད་པ་རེད། དེའི་ནང་དུ Tibetan Nannies ཞེས་པའི་ཕྲུ་གུ་ལྟ་སྐྱོང་གི་ཚོགས་པ་འདི་ནི་བོད་ཀྱི་བུད་མེད་ཚོར་ཕྲུ་གུ་ལྟ་སྐྱོང་གི་ལས་ཀ་འཚོལ་སའི་ཚོགས་པ་ཞིག་ཡིན་པ་དང་ཚོགས་པ་འདི་ཡིས་ཕྲུ་གུའི་ཕ་མ་དང་དེར་ལྟ་སྐྱོང་བྱེད་མཁན་གྱི་བོད་ཀྱི་བུད་མེད་ཚོའི་བར་དུ་འབྲེལ་མཐུད་བྱེད་ཀྱི་འདུག་ཚོགས་པ་འདིའི་འགན་གཙོ་བོ་འཁྱེར་མཁན་ནི་འཆི་མེད་ཡེ་སྒྲོན་ལགས་རེད་འདུག་དེ་རིང་ཨ་རིའི་རླུང་འཕྲིན་ཁང་གི་བུད་མེད་ཀྱི་ལེ་ཚན་ནང་དུ Tibetan Nannies ཞེས་པའི་ཚོགས་པ་འདིའི་འགན་གཙོ་བོ་འཁྱེར་མཁན་འཆི་མེད་ཡེ་སྒྲོན་ལགས་གདན་འདྲེན་ཞུས་ཏེ་བོད་པའི་བུད་མེད་ཕྲུ་གུ་ལྟ་སྐྱོང་བྱེད་མཁན་གྱི་ལས་ཀ་འཚོལ་མཁན་ཚོའི་ལས་དོན་བྱེད་ཕྱོགས་ཐད་ནས་བཀའ་མོལ་ཞུ་གི་ཡིན་ཡེ་སྒྲོན་ལགས་བཀྲ་ཤིས་བདེ་ལེགས། ཨོ་བཀྲ་ཤིས་བདེ་ལེགས་ཚེ་རིང་ལགས། ད་ལྟ་ཐོག་མ་དེ་ལ Tibetan Nannies ཟེར་ཡ་གི་ཚོགས་པ་འདི་ག་དུས་བཙུགས་རེད། ད་ཕལ་ཆེར་ལོ་ཨིན་དི་ལྟར་ན་ལོ་དགུ་འགྲོ་ཡིན་པ་འདྲ་བོ་འདུག་རོགས། མིན་ན་ཏག་ཏག་ཅིག་ང་དྲན་གྱི་མི་འདུག། ག་ཅི་ཡིན་ལབ་ན་འགོ་བཙུགས་སྟངས་འདི་ཡང་ང་རང་ལས་ཀ་བྱེད་བསྡད་པ་སྐབས་སུ་ད། ངེད་ཀྱིས་ད་ཨིན་དི་ལྟར་ན་མི་ཚང་འདི་ལ་ལས་ཀ་ཡག་པོ་འདྲ་བོ་བྱེད་ཀྱི་ཡོད་ས་རེད་ཨིན་དི་ལྟར་ན། བྱས་སོང་བ་ལ་ཨ་ནི་ངེད་ཀྱི་སྦྱིན་བདག་གི་གྲོགས་པོ་གྲོགས་མོ་ཚང་མ། ཁྱོད་རང་འདྲ་བོ་ཅིག་ཤེས་དང་ཁྱོད་རང་འདྲ་བོ་ཅིག་ཤེས་ལབ་ཀྱི་འདུག་རོགས། དེ་འདྲ་བྱེད་དུས་ཀ་ལ་ད་ང་ཨ་རི་སླེབས་ནི་ལོ་ལྔ་འགྲོ་ནི་ཨ་ནི་ང་ཚོ་ལ citizen རག་གི་འདུག་བ། རེད་མི་སེར་གི་ཐོབ་ཐང། citizen རག་འདུག་ང citizen ལ oath ལེན་ག་ཅིག་འགྲོ་དུས་ཀ་ལ་ཨ་ཕ་གི་ལ་བོད་པ་སྐྱེ་དམན་ཐུག་སོང། བོད་པ་གི་མི་ཐུག་དེ་དུ་བོད་པ་ཐུག་ཡ་ཏོག་ཙམ་དཀའ་ལས་ཁག་པོ་འདྲ་བོ་ཅིག་རེད་ཨ་ནི། ཐུག་པ་དང་ཡང་ང་བོད་པ་ཐུག་པ་དང་ལམ་སང་བཀྲ་ཤིས་བདེ་ལེགས་ལབ་མཁན་འདི་ཡིན་པ། རེད་རེད། ཨ་ནི་ཨ་ཟེར་སོང་བཀྲ་ཤིས་བདེ་ལེགས་བོད་པ་ཡིན་པས་ལབ་ཡོང་བོད་པ་ཡིན་ཟེར་མོ་རང་ཆོས་ཁོ་ནི་ལས་བྱ་རོགས། ཨ་ཨ། ཨོ་མོས་ལབ་སོང་ང་འགྱུར་མོས་ལབ་སོང་ལས་ཀ་བྱས་རག་མ་སོང། ཨ་ནི་ཨ། མོ་རང་སྤུ་གུ་སྐྱེས་ཨ་ནི་འདི་ནས་ལོ་ཁ་ཤས་ནང་བསྡད་དེ་འདུག། རེད། དེ་འདྲ་ལབ་སོང་དེ་འདྲ་ལབ་དུས་པ་ལ་ཨ་ནི་ང་སྙིང་རྗེ་འདྲ་བོ་བསམ་སོང་ཨ་ནི་འདི་ལམ་སང་ངེད་ཀྱི། སྦྱིན་བདག་ཚོ་གྲོགས་པོ་གྲོགས་མོ་ལ་དེ་ཚོ་ལ་ཨ་ནི་ང་ལ་བོད་པ་སྐྱེ་དམན་ཡག་པོ་ཅིག་ཡོད། ལབ་ནི་ལབ་དུས་ཨང་ཁོ་ཚོ་གིས་ཨ་ནི་ཀུ་ཅི་ང་འབྲེལ་བ་ཅིག་བྱེད་དང་ལབ་སོང་ཨང། ལབ་དུས་སྒང་ལ་ནི་ངེད་ཀྱིས་ལམ་སང་མོ་གི་ཁ་པར number འདི་སྤྲད་ཨང་ཁོ་ཚོ་གིས་མོ་ལ་ལས་ཀ་སྤྲད། བྱེད་དུས་སྒང་ལ Reference ལ་ཅི་གང་ཞིག་ལེན་ཡོད་མ་རེད་ང་ལ་ཡིད་ཆེས་བྱས་ནས་ཨ་ནི་ཨ་ཅག་འདི་གིས་ཅིག་དགའ་སྣང་གི་ཚོར་བ་ཅིག་སྟོན་སོང་ཨང། འདི་སྟོན་རྒྱུ་འདི་ལ་ང་རང་དཔེ་དགའ་སོང་འདི་འདི་འདྲ་མཐོང་རོགས། དགའ་ནས་ཨ་ནི་འདི་ནས་ཕྱིན་ནས་ཨ་ནི་ང་འདི་ཁ་ལོ་འདི།

ང་རང་ལ་ཡ་དཔེ་ཚོར་བ་འདི་གལ་ཆེན་པོ་ཅིག་ཆགས་ཀྱི་འདུག་རོ། རེད། གཅིག་བྱེད་དུས་ང་རང་བོད་པ་ཅིག་རེད་གཅིག་བྱེད་དུས་ང་ཨ་མ་ཅིག་རེད་གཅིག་བྱེད་དུས་ང་ཚོ་རྒྱལ་བ་རིན་པོ་ཆེ་གི་མི་ཡིན་ལབ་དུས་སྒང་ལ། འགན་གསུམ་ཅིག་ཆགས་ཀྱི་འདུག་ཨ། ཨུ་ཨུ། འདི་དུས་སྒང་ལ་ང་དཔེ་དོ་སྣང་ཡག་པོ་བྱེད་ཀྱི་ཡོད་འདི་ཆ་བཅོས་ཡ་ལ། ལགས་སོ། ཨ་ནི། ཨ་ནི་ཁོང་ཚོ་གི་ནང་ཚང་དེ་འདྲས་རེད་ད་ང་ཚོ་ལ་བོད་པ་བུ་མོ་ཅིག་དགོས་ཡོད། དྲང་པོ་བྱས་ཨ་བྱམས་དང་སྙིང་རྗེ་ཡོད་རྒྱུ་ཨ་ནི་ང་ཚོ་མེད་ན་ཕ་མ་གི་ཚབ་ལ་ཨ་མ་ཡོད་རྒྱུ་ཅིག་དེ་འདྲའི་དགོས་ཀྱི་འདུག་ལབ་ནི་ཨ་ནི་དུས་ཚོད་ཚང་མ་ང་ལ phone སླེབས་ཀྱི་ཡོད། ལགས་ལགས་སོ་ཨ་ནི་ད་ལྟ་བར་དུ་བོད་པ་བུ་མོ་ག་ཚོད་ཙམ་ལ་ཨ་ནི་ཕྲུ་གུ་ལྟ་སྐྱོང་གི་ལས་ཀ་གི་ལས་ཀ་བཙལ་བྱས་འབྲེལ་མཐུད་བྱེད་ཐུབ་འདུག། ད་ངེད་ཀྱིས་གྲངས་ཀ་ལ་ཤེས་ཀྱི་མི་འདུག་ཡིན་ནའི་ཨ། ཚོད་དཔག་འདྲ་པོ་བྱས་ན། ཚོད་རྒྱབ་ན་སུམ་བརྒྱ་བཞི་བརྒྱ་ཅིག་ལ་སྤྲད་ཡོད་ཀྱི་རེད་བསམ་གྱི་འདུག་ངའི་བསམ་པ་ལ། ལགས་སོ། ངས་རྩིས་རྒྱབ་ན་འདི་ནས་གྲངས་ཀ་ངེད་ཀྱིས་ལ་ཤེས་ཀྱི་མི་འདུག་མཚམས་མཚམས་ཟླ་བ་གཅིག་ལ་བུ་མོ་བཞི་སླེབས་མཁན་འདྲ་པོ་མཚམས་མཚམས་ཡང་ལྔ་དྲུག་སླེབས་མཁན་འདྲ་པོ་མཚམས་མཚམས་ཡང་གཅིག་སླེབས་མཁན་འདྲ་པོ་འདི་ངེད་ཀྱིས་གྲངས་ཀ་ཤེས་ཀྱི་མི་འདུག་ཡིན་ནའི་ད་ལྟ་ཁ་པར་སླེབས་སྟངས་ལྟར་ན་ཚང་མ་ངེད་ཀྱི་གཅིག་གིས་གཅིག་ངོ་ཤེས་པ་ཞིག་གཅིག་གིས་གཅིག་ངོ་ཤེས་པ་ཨོ་ཁྱོད་རང་གིས་ངའི་གྲོགས་མོ་ལ་བུ་མོ་ཡག་པོ་ཞེ་པོ་ཅིག་བཏང་ང་ཁྱོད་མཉམ་འབྲེལ་བ་བྱེད་ཀྱི་ཡོད། ཚང་མ་ངེད་ཀྱི་ཚ་ག་ལ་བ་རེད་ངེད་ཀྱི་ཁ་པར་སླེབས་མཁན་ཚང་མ་འདི་འདྲ་རྐྱང་རྐྱང་རེད། ལགས་སོ་ཨ་ནི་ད་མི་གི་སྤྱི་ཚོགས་ནང་ལ་ཡོད་དུས་སྐབས་ལ་ད་རིག་གཞུང་འདྲ་གི་མ་རེད་ཨ་ནི། ཅིག་ཟ་སྟངས་འཐུང་སྟངས་འགྲོ་སྟངས་འདུག་སྟངས་མང་པོ་ཅིག་མ་འདྲ་དུས་སྐབས་ལ་ཡ་དཀའ་ངལ་ཡ་དེ་འདྲའི་འཕྲད་གི་ཡོད་ཀྱི་རེད་ཁྱོད་ལ་འགན་ཆེན་པོ་ཅིག་དང་འབྲེལ་ཐུབ་པ་ཡིན་པའི་ཆ་ནས་ཡ་དཀའ་ངལ་དེ་འདྲའི་འཕྲད་གི་འདུག་ཨེ་ཁོ་ཚོས་དེའི་ཕྲུ་གུ་ལྟ་སྐྱོང་བ་དང་ཕྲུ་གུའི་ཕ་མ་ཡིན་ན་འདྲ་ཕྲུ་གུ་གི་པར་རོ་གི། ཚར་དམིགས་བསལ་ད་ཁོང་ཚོ་གིས་ཚང་མ་བོད་པ་བུ་མོ་འཚོལ་གྱི་ཡོད་དུས་སྒང་ལ། ཁོང་ཚོ་གིས་ང་ཚོ་གི་གཤིས་ཀ་དེ་འདི་ཚོ་ལ་ད་དབྱིན་ཇི་གི Familiar ལབ་ཀྱི་རེད་བ། ཚང་མ Familiar ཡོད་དུས་དཔེ་དཀའ་ངལ་འཕྲད་མི་འདུག་ཡིན་ན་དཀའ་ངལ་འཕྲད་ཤོས་ག་རེ་ལབ་ན་ང་ཚོ་བུ་མོ་འདི་ཚོ་ང་ཚོ་བོད་པ་འདི་ཚོ་ཆུང་ཆུང་འཚར་ལོངས་བྱེད་དུས་སྒང་ལ་ཕ་མ་འདི་ཚོ་གིས་སྐད་ཆ་ག་རེ་བཤད་ན་ཁ་བཙུམས་ཁ་བཙུམས་ལབ་དུས་སྒང་ལ།

ག་རེ་ཡོད་རེད་ལབ་ན་དྲང་པོ་བྱས། རྒྱབ་མདུན་མེད་པ་བྱས་ཕ་མ་མདུན་ལ་གཅིག་པ་གཅིག་རྐྱང་ཕ་མ་རྒྱབ་ལོགས་གཅིག་པ་གཅིག་རྐྱང། རེད་རེད་རེད། བྱེད་བྱེད་དུས་སྒང་ལ་ནི་ང་རང་གིས་དྲང་པོ་ནི་སྐད་ཆ་བཤད་དུས་སྒང་ལ་ལབ་ཀྱི་ཡོད་ཁོང་ཚོ་ལ། ད་སྤུ་གུ་འདི་ཁྱོད་རང་ཚོ་གི་ད་ཡོད་ན་མེད་ན་རེད་འདི་ཁྱོད་རང་ཚོ་སྤུ་གུ་ལྟ་མཁན་འདི་སེམས་པ་སྐྱིད་པོ་བྱུང་ན་ཁྱོད་རང་སྤུ་གུ་ཉི་མ་ཉིན་གང་སེམས་པ་སྐྱིད་པོ་དང་ཡག་པོ་བྱ་ཡི་འདི་སྤུ་གུ་སྐྱིད་མི་སྤུ་གུ་ལྟ་མཁན་འདི་ཡང extra mile། ད་ཚོད་ཡག་པོ་བྱེད་ཐུབ་ཐུབ་བྱེད་ཀྱི་རོགས། རེད་རེད་རེད། ཕྲུ་གུ་ལ་སྐྱིད་པོ་ཟེར་འོ་དེ་ཁྱོད་རང་ཚོ་ལས་ཀ་བྱེད་ངེས་ལ། དེ་བསམ་བློ་བཏང་ཡ་གལ་ཆེན་པོ་རེད་ལབ་ནས་དང་པོ་ནས་ངེད་ཀྱི་ལུག་བྱ་གི་ཡོད་བ། རེད་རེད་རེད། ཕྲུ་གུ་ལ་ལ་བྱ་གི་ཡོད་ང་ཚོ་བོད་པ་བ་བུ་མོ་ཨེ་འདྲ་ལབ་ཐུབ་པོ་མ་རེད་དེ་ཚོད་དུ་ཁྱོད་རང་ཚོ་གི understand བྱེད་ནི་ལ་ཆ་པར་ཡ་འདྲ་བོ་རྔན་པ་བྱེད་ཡ་འདྲ་བོ། དེ་ཚོ་ཁྱོད་ཚོ་ཁྱོད་རང་ཚོ་བྱེད་དགོས་རེད་ད་ང་ཚོ་ཨེ་འདྲ་ལབ་ཤེས་ནི་མ་རེད་ལབ་ཀྱི་ཡོད་བ།
ལེགས་སོ། ད་སྤྱིར་བཏང་ཨ་མི་རི་ཀ་གི་ནང་གི་ལས་ཀ་ག་འདྲི་གཅིག་ལས་པ་ཡིན་ན་ཡང་དེའི་རྒྱབ་ལྗོངས་ལྟ་ཡ་འདྲ་བོ་དང་ངོ་མ་ལས་ཀ་བྱེད་མྱོང་ཡོད་མེད་གཅིག་ཆ་རྐྱེན་གཅིག་དགོས་ཀི་རོ་བ་ཁོ་ཚོས་དེ་འདྲི་མང་པོ་ལྟ་གི་འདུག་དེ་ཡིན་དུས་ང་ཚོའི་བོད་པ་བུ་མོ་མང་ཆེ་ཤོས་ལ་དམིགས་བསལ་གི་ཕྲུ་གུ་ལྟ་སྐྱོང་གི་སློབ་སྦྱོང་བྱེད་མྱོང་མཁན་དེ་འདྲི་ཕལ་ཆེར་ཉུང་ཉུང་རོ་བ་དེ་ཡིན་དུས་ད་བོད་པ་ལ་ཁྱོད་སྒང་ནས་སོང་བ་ན་ཞེས་བྱམས་སྙིང་རྗེ་ལབ་ན་འདྲ་ད་སྤྱིར་བཏང་ག་འདྲི་གཅིག་གི་སྒང་ནས་ཡིན་ན་མི་གི་ངོས་འཛིན་ཡག་པོ་གཅིག་ཡོད་དུས་སྐབས་ལ་དེ་འདྲི་མང་པོ་གཅིག་ལྟ་དགོས་ཀི་མི་འདུག་བས་ག་རེ་རེད་འདུག།

ལགས་སོ་ཨ་ནི། ད་ལྟ། འཆི་མེད་གཡུ་སྒྲོན་ལགས་ད་སྤྱིར་བཏང་ཁྱོད་རང་ཧ་གོ་གི་ཡོད་རེད་གྲོང་ཁྱེར་ནིའུ་ཡོག་འདྲ་བོ་ཅིག་ཡིན་ན་རིག་གཞུང་དང་སྐད་ཡིག་དང་ད་མི་རིགས་ཀྱི་ཤ་མདོག་ཡིན་ན་ད་ག་འདྲ་ཡང་མང་པོ་ཅིག་མཉམ་སྡོད་འདྲེས་སྡོད་བྱེད་ས་གི་ད་འཛམ་གླིང་གི་གྲོང་ཁྱེར་ཆེ་ཤོས་དེ་ཡིན་གྱི་རེད་འདིའི་ནང་ནས་ད་ང་ཚོའི་ཕྲུ་གུ་ལྟ་སྐྱོང་གི་ལས་ཀ་ཟེར་ཡ་དེ་འགན་ཆེན་པོ་རེད་ཡིད་ཆེས་དགོས་གི་ཡོད་རེད་ད་ཅིག་མང་པོ་ཅིག་ལ་བརྟེན་དགོས་གི་ཡོད་རེད་བ་བོད་པ་བུ་མོ་ཕྲུ་གུ་ལྟ་སྐྱོང་བྱེད་མཁན་དེ་ཚོ་ལ་ཕྱི་རྒྱལ་བ་གི་དམིགས་བསལ་གི་དགའ་བོ་བྱེད་དགོས་ཡ་ཨ་ནི་ལས་ཀ་དང་དེ་ཚོ།

ཚེ། སྐད་ཆ་མ་དྲིས་ཁྱོད་འདི་ཚོ་མང་པོ་བྱེད་ཀྱི་རེད་ད་ཕྱི་རྒྱལ་འདྲ་བོ་དེ་འདྲ་ཡིན་ན། ཁོ་ཚོ་གིས་ལས་ཀ་ལབ་ཚར་བ་ན་འདི་མ་ཤེས་བྱེད་ཀྱི་མ་རོ།
རེད། ང་ཚོ་བོད་པ་བུ་མོ་ཚོ་ཞར་དང་ཞོར་ལ་ག་རེ་མཐོང་ན། ནང་ནང་ལས་ཀ་ད་ག་ལ་འོ་རེད། ལས་ཀ་ཆུང་ཆུང་ཆུང་ཆུང་ཡོད་རེད་བ་ད་དབྱིན་ཡུལ་དེ་སི་གཙང་མ་ཟེར་འགྲོ་དང་ལས་ཀ་ད་ཨེ་འདྲ་དེ་མ་དེ་བ་ཞེས། ཕར་སུ extra ལས་ཀ་མང་པོ་བྱེད་ཁོ་ཚོ་བྱེད་ཀྱི་རེད་ཨེ་འདྲ་ཁོ་ཚོ་གིས་ལས་ཀ་ཡན་པ་འདྲ་བོ་བྱེད་ཀྱི་མ་རེད་ཁོ་ཚོ་གིས།

གཞན་པ་མ་འོངས་པ་མྱོང་མི་དགོས་ཡ་བྱེད་ནི་ངེད་ཀྱི་ཐབས་ཤེས་འདི་བཏང་རེད་ད། ང་འདྲ་བོ་དང་ང་ཚོ་བྲོ་ག་མང་པོ་ཡོད་རེ་འདི་ན་ཤི། དཀའ་ངལ་མ་བྱུང་བ་གི་ཐབས་ཤེས་བྱེད་ནི་ངེད་འདི་འགོ་བཙུགས་འདི་འགོ་བཙུགས་བ་མ་ཚད་ཨ་ནི་ང་རང་གི་བོད་པ་བུ་མོ་ལ་པེ་ཤག་ལེན་གི་མེད་འདི་འགོ་བཙུགས་ཨ་ནི། འདི་འདྲས་ཚང་མ་ང་གི་ད་ང་རང་ཚོ་བུ་མོ་རོགས་པ་ནང་ལོགས་ལ་རོགས་པ་བྱེད་བོད་པ་བུ་མོ་ཅིག་རང་ལ་དོ་སྣང་བྱེད་ནི་རོགས་པ་བྱེད་འདི་འདི་ད་ག་རང་ནས་འགོ་བཙུགས་ར་བ།

ད་ག་འདི་བྱས་ནས་ང་པུ་གུ་ལྟ་ཡས་གི་ལས་ཀ་དེ་ང་རང་ལ་འཚེ། ཨ་ནི་པུ་གུ་འདི་ཡག་པོ་འདུག་བསམ་ཚེ་ག་ལ་འདྲ་ང་ཚོ་བོད་པ་ཚོ་ཚང་མ་བྱམས་དང་སྙིང་རྗེ་གི་ཕ་མ་ཚང་མ་ཡོད་ནོ་འདི་ག་ལ་བར་ད་ནང་པ་ཅིག་འདུག་ཚང་མ་བྱམས་དང་སྙིང་རྗེ་ཡོད་ར་བ་འདི་ངས་དེ་ལ་ད་ག་རང་གི་ལས་ཀ་དེ་བྱས་ན་ང་ཚོ་འཛམ་གླིང་ཞི་བདེ་ཆགས་ཡ་ལ་ངས་ཡག་པོ་ཡོད་རེད་བསམ་སོང་བོད་པ་གི་མི་མང་པོ་ཅིག་པུ་གུ་ལྟ་ཡས nanny བྱས་ན་མ་འོངས་པ་གི་པུ་གུ་ཚང་མ་ང་ཚོ་གི་ནང་པ་ཅིག་གི་འོག་ལ། འཚར་ལོངས་བྱེད་དུས་ཕྲུ་གུ་ཚང་མ་གཤིས་འཇམ་པོ་ཡག་པོ་ཅིག་ཆགས་ཀྱི་རེད་བསམ་ནས་ངེད་ཀྱིས་བསམ་བློ་མང་པོ་བཏང་ནས་ཡག་པོ་འདྲ་བོ་ཐོག་སོ་འདི། དེའི་སྐབས་དེ་ལ་བོད་པ་ངོ་སྤྲོད་བྱེད་མཁན་དེ་འདྲས་མི་འདུག་ཨེ Tibetan Nannies ལབ་ཡ་འདྲ་བོ་དེ་འདྲས་བོད་པ། དེ་འདྲས་ཅི་ཡང་མི་འདུག་དེ་འདྲས Agency འགྲོ་ས་མི་འདུག་དེ་དུས Philippine གྱི Agency དང Jewish གྱི Agency ཅིག་འདུག་ར། ཨ་ཁོང་ཚོ་རུ་འགྲོ་དུས་པེ་ཤག་སྟེར་དགོས་འདུག་ད་ག་ན་ཞིག་ཁོང་ཚོ་གིས་ང་ཚོ་ལ།